ཡང་ཚེས་པ་བཅུ་དྲུག་ནས་སུམ་ཅུ་ཐམ་པ་བར་དུ་ཆུང་རུ་ཆུང་རུ་འགྲོ་གི་ཡོད་རེད་ཟེར་ལབ་རེད། འོ་ཡ། ད་རེས་ཀྱི་སྒྲུང་འདི་འདི་ནས་མཇུག་བསྒྲིལ།